དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་བཞི་རབ་གནས་མེ་བྱ་ལོ་བོད་ཟླ་གཉིས་པ་གི་ཚེས་གསུམ་དང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ཟླ་གསུམ་པ་གི་ཚེས་སུམ་ཅུ་གཟའ་ཕུར་བུ་རེད། དེ་རིང་གི་གསར་འགྱུར་གཙོ་བོ་གྲས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གསར་འགོད་པ་ཁག་ཅིག་ལ་མཇལ་ཁ་བསྩལ་བར། ཨ་རི་རྒྱལ་ས་ཝཱ་ཤིང་ཏོན་གཙོ་བྱས་པ་གི་ས་གནས་ཁག་མང་པོའི་ནང་བོད་མི་ཚོས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བར། བཞུགས་སྒར་རྡ་རམ་ས་ལ་ལ་འཚམས་གཟིགས་སུ་ཕེབས་པ་གི Swiss གྱི་གྲོས་ཚོགས་འཐུས་མི་ཁག་གིས་བོད་མི་གི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་གོང་ས་མཆོག་དང་མཇལ་འཕྲད་གནང་བ་སོགས་ཡོད་པས་ཞིབ་ཕྲ་གི་གནས་ཚུལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།

གྲོས་ཚོགས་འཐུས་མི་བྷི་ལུ་མིན་ལགས་དང། བོད་དོན་ཞུ་གཏུག་བ་ཚོས་དངོས་སུ་མཇལ་འཕྲད་གནང་ཐུབ་ཡོད་པ་རེད། དེ་ཡང་ཨོ་རི་གོན་ནས་ཆེད་དུ་ཕེབས་པའི་བོད་དོན་ཞུ་གཏུག་ལས་འགུལ་བ་གཉིས་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བསྟན་ཆོས་རྒྱ་མཚོ་ལགས་ཀྱིས་གྲོས་ཚོགས་འཐུས་མི་ཁོང་དང་དངོས་སུ་མཇལ་འཕྲད་གནང་ཡོད་པ་རེད། དེ་ཡང་བསྟན་ཆོས་རྒྱ་མཚོ་ལགས་ཀྱིས་དེའི་སྐོར་གསུང་དོན།

ཞུ་གཏུག་ཚོགས་ཆུང་བ་ཁག་གི་ཚང་མའི་ཞུ་དོན་གཙོ་བོ། ཨ་མི་རི་ཀ་ཡི་གྲོས་ཚོགས་ནས་གཏན་འབེབས་གནང་བ་གི་ཕྱི་ལོ་ཉིས་སྟོང་གཉིས་ལོ་ཡི་བོད་ཀྱི་སྲིད་བྱུས་ཁྲིམས་ཡིག་ནང་འཁོད་པའི། བོད་རྒྱ་ཡི་དབར་ལ་གྲོས་མོལ་འབྱུང་ཆེད་ཨ་རི་གཞུང་གིས་རྒྱ་ནག་གཞུང་ལ་སྐུལ་མ་གནང་དགོས་པ་དང། གསེར་རྟ་བླ་རུང་སྒར་གཏོར་བཤིག་གཏོང་བཞིན་པ་ལ་ཨ་མི་རི་ཀ་ཡི་ངོས་ནས་ཐུགས་སྣང་དང་དེ་འགོག་ཐབས། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་རིན་པོ་ཆེའི་ཡང་སྲིད་གང་ཡོད་ཀྱི་གནད་དོན་ཐད་མུ་མཐུད་ཨ་མི་རི་ཀ་ཡི་ངོས་ནས་རྒྱ་ནག་གཞུང་ལ་བཀའ་བསྡུར་གནང་དགོས་པ། ཨ་མི་རི་ཀ་ཡི་སྲིད་གཞུང་གསར་པ་ཡིས་གང་མགྱོགས། ཨ་རིའི་ཕྱི་སྲིད་ལས་ཁུངས་ནང་ལ་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་བསྐོ་བཞག་དགོས་རྒྱུ་སོགས་ཀྱི་ཐད་འབོད་སྐུལ་གནང་བཞིན་ཡོད་པ་རེད། ཐེངས་འདིའི་ཞུ་གཏུག་ལས་འགུལ་ནང་ལ་མཉམ་ཞུགས་གནང་མཁན་མང་ཆེ་བ་ཨ་རིའི་ནང་འཚར་ལོངས་བྱུང་བའི་བོད་རིགས་ན་གཞོན་ཡིན་ཞིང་ལྷག་པར་དུ་རུ་སྡི་ཨ་ལན་དི་ནས་བོད་མི་ཁྱིམ་ཚང་གཅིག་རང་ཡོད་པའི་ཀྱི་ནང་ནས་པཱ་ལགས་དང་བུ་གཉིས་ཀྱིས་ཞུ་གཏུག་ལས་འགུལ་ནང་ལ་ཕེབས་ནས་སོ་སོའི་མངའ་ཁོངས་ཀྱི་རུ་སྡི་ཨ་ལན་དི་གི་གྲོས་ཚོགས་འཐུས་མི་འབྲེལ་ཡོད་དང་བཀའ་མོལ་གནང་ཡོད་པ་རེད།

གང་མང་མང་ཕེབས་ཐུབ་པ་ཡིན་ན་དགེ་མཚན་ཡོད་ས་རེད་དེ་ཞུ་ཡ་ཡིན། འདི་རོ་ཌི་ཨ་ལན་དི་ནས་ཕེབས་པ་མི་གཉིས་ཆགས་བསྡད་ཀྱི་ཡོད་རེད་པའི་ད་ལྟ་ཞུ་གཏུག་ག་སོ། ལགས་རེད་མི་རེད་ང་གཉིས་མི་གཉིས་མ་ཞིག་མེད་ད་ཨ་མི་རི་ཀའི་ནང་ནས་མངའ་སྡེ་ཆུང་ཤོས་འདྲ་བོ་དེ་རེད་ད་མངའ་སྡེ་ལྔ་བཅུ་ཐམ་པའི་ནང་ནས་ཆུང་ཤོས་དེ་རོ་ད་ཨ་ལན་རེད་ད་དེ་ནས་ང་ཚོ་མི་ཚང་གཅིག་མ་ཞིག་ཡོད་མ་རེད་མི་ཚང་གཅིག་ནས་ད་ང་རང་ངའི་བུ་ད་ང་གཉིས་ནི་དེ་ཆེད་མངགས་བཅར་བ་ཡིན། ཨ་ནེ་འདི་ད་དེ་རིང་གི་དམིགས་བསལ་གྱི་དེ་ད་ང་ཚོ་དོན་ཚན་ལྔ་ཙམ་ཅིག་སྐོར་ལ་ཡ་ཞུ་གཏུག་གནང་བྱས་ཨ་ནེ་དམིགས་བསལ་གྱི་ཁེས་ད་དེ་རིང་བྱས་པ་ཡིན་ན་ང་རང་ངོས་ནས་བྱས་ན་དེ་རིང་སྟེར་རྩིས་བྱེད་ཅིག། ཕར་ཞུ་ཡས་དེ་ཚོ་མ་ལས་པ་འདྲ་བོ་ཅིག་དང། ཚུར་གཅིག་གིས་གསན་འཇོག་གནང་ཡས་དེ་ཚོ་གཅིག་གིས་དམིགས་བསལ་ཡག་པོ་ཞིག་བྱུང་བསམ་པའི་གི་ཚོར་སྣང་བྱུང་སོང། ཨ་ནེ་དེ་རིང་དངོས་གནས་དེའི་ཅག་བདེ་དགའ་པོ་ཞེ་དྲག་བྱུང་ལ་མ་འོངས་པ་ལ་ཡ་ཅིག་ད་བོད་པའི་གི། ད་ང་རང་ཚོའི་གནད་དོན་ཐོག་ལ་ཡ་ཨ་ནེ་ཡི་ཞུ་གཏུག་བསྐྱོན་མཁན་གཞོན་སྐྱེས་གང་མང་མང་བྱས།

ཕྱི་ལོ་ཉིས་སྟོང་དགུ་ནས་འགོ་བཙུགས་པའི་བོད་དོན་ཞུ་གཏུག་ལས་འགུལ་ཐེངས་དགུ་པ་དེའི་གྲུབ་འབྲས་དང་ནུས་པ་ཆེན་པོ་ཐོན་བཞིན་ཡོད་པ་དང་ལྷག་པར་དུ་ད་ཐེངས་ལས་འགུལ་གྱི་སྐབས་སུ་གྲོས་ཚོགས་འཐུས་མིས་གནད་དོན་ཁག་ཅིག་གི་ཐོག་ལ་ཁས་ལེན་བྱས་པ་ཡང་བྱུང་འདུག།
ལས་ཁུངས་ཉིས་བརྒྱ་ལྔ་བཅུ་ལྷག་ཙམ་ལ་བཅར་ཡོད་རེད་ཡིན་ནའི་དངོས་སུ་ཐུག་ནས་མར་བཞུགས་ནས་བཀའ་མོལ་གནང་ས་ཡོད་ཡོང་བ་དེ་ཚོ་ཕལ་ཆེར་བརྒྱད་ཅུ་གྱ་ལྔ་དགུ་བཅུ་དེ་འདྲ་ལས་ཁུངས་འདི་ག་ཅིག་ལ་ཕེབས་ཡོད་རེད། ཐེངས་འདིའི་ཞུ་གཏུག་སྐབས་གྲོས་ཚོགས་འཐུས་མི་ཕྱེད་ཀ་ཙམ་ལ་བཅར་ཐུབ་ཡོད་པ་དང་འབྱུང་འགྱུར་ཨ་རིའི་མངའ་སྡེ་ལྔ་བཅུ་ཚང་ནས་བོད་མིའི་སྐུ་ཚབ་ཞུ་གཏུག་ལ་བཅར་ཐུབ་པ་ཡིན་ན་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་ལྔ་བརྒྱ་སུམ་ཅུ་སོ་བརྒྱད་ཡོད་པ་ཐམས་ཅད་ལ་བོད་དོན་ཞུ་གཏུག་སྙོབ་ཐུབ་རྒྱུའི་རེ་བ་ཡང་ཡོད་པ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་བརྗོད་བྱུང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་པར་པ་པ་སངས་དོན་ལྡན་དང་གསར་འགོད་པ་རྡོ་རྗེ་དགྲ་འདུལ་ཡིན། བོད་མི་གི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་བཞུགས་སྒར་རྡ་རམ་ས་ལ་ལ་མཚམས་གཟིགས་སུ་ཕེབས་ཀྱི Swiss གི་ཆབ་སྲིད་ཚོགས་པ་འདྲ་མིན་གྱི་གྲོས་ཚོགས་འཐུས་མི་དྲུག་རྣམས་དང་མཇལ་འཕྲད་གནང་ཡོད་འདུག་སྐབས་དེར་སྲིད་སྐྱོང་མཆོག་གིས་ཁོང་རྣམས་དང་ལྷན་བོད་དོན་དང་འབྲེལ་བ་གི་གལ་ཆེའི་གནད་དོན་ཁག་དང་བོད་ཀྱི་ས་བབ་ཀྱི་གནས་སྟངས་འོག་བོད་དེ་ཁྱིམ་མཚེས་རྒྱལ་ཁབ་ཁག་ལ་གལ་གནད་ཆེན་པོ་ཚུལ་གྱི་སྐོར་བཀའ་མོལ་གནང་འདུག་པ་མ་ཟད་སྲིད་སྐྱོང་མཆོག་གིས་གྲོས་ཚོགས་འཐུས་མི་རྣམ་པ་ལ་དབུ་མའི་ལམ་གཞི་བཞག་པ་གི་ཐོག་བོད་རྒྱ་འབྲེལ་མོལ་མཇུག་སྐྱོང་ཡོང་ཆེད་རྒྱབ་སྐྱོར་གནང་སྐྱོང་ཡོང་བ་གི་འབོད་སྐུལ་ཞུས་འདུག

དགའ་མལ་དགོན། བྲག་དཀར་གཡུང་དྲུང་རི་ཁྲོད་དགོན་བཅས་ཀྱི་གི་དགོན་སྡེ་ཁག་དང། ཁ་ཆེའི་དགོན་པ་ཁག་གཅིག། དེ་བཞིན་ཆོས་ལུགས་ཀྱི་མི་སྣ་ཁག་གཅིག་བཅས་ལ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ཡི་གི་རྫོང་རིམ་པའི་དཔལ་ཡོན་འཆམ་མཐུན་གྱི་བདེ་འཇགས་གཞིགས་པའི་གི་ཆོས་ལུགས་ཀྱི་བྱེད་སྒོ་སྤེལ་མཁན་གྱི་དགོན་སྡེ་ཁག་གཅིག་ཆེད་དུ་མངགས་ནས་གི་བདམས་ནས་གི་གཟེངས་རྟགས་སྤྲད་པའི་གི་མཛད་སྒོ་ཞིག་སྤེལ་ཡོད་པ་རེད། ད་རིང་གི་ཚོགས་འདུ་དེའི་གཙོ་བོ་རྫོང་སྲིད་གཞུང་དང། འཐབ་ཕྱོགས་གཅིག་གྱུར་ལས་ཁུངས། རྒྱ་ནག་གཞུང་གི་མི་རིགས་ཆོས་དོན་ལས་ཁུངས་བཅས་ཡིན་པ་རེད་འདུག།
བོད་རང་སྐྱོང་ལྗོངས་ཀྱི་སྐུ་ཚབ་ཚོགས་པ་ཞིག་གིས Swiss ནང་གཟིགས་སྐོར་གྱིས་བོད་ཀྱི་དཔལ་འབྱོར་དང་སྤྱི་ཚོགས་ཡར་རྒྱས་ཕྱིན་ཡོད་ཚུལ་གྱི་དྲིལ་བསྒྲགས་བྱེད་བཞིན་པ་རེད།

ཨོ་དེ་འདྲ་ཡིན་ཟེར་དེ་འདྲ་ཞིག་གི་གནས་སྟངས་རེད་འདི་བོད་པ་རྣམས་ལ་ག་ཞིག་འགྲོ་ནི་མི་འདི་ཚོ་ཁེ་ཕན་གི་དོན་དུ་རེད་མི་སྲིད་རྒྱ་ནག་ལ་བློ་དཀར་བ་དང་རྒྱ་ནག་སྐད་ཆ་དེ་བདེན་པ་རེད་འདུག་ཟེར་ཡ་གང་ལ་ཕྱིན་ཡོང་མ་རེད།
དབུས་གཙང་ཆོལ་ཁ་གི་ཚོགས་ཆེན་ཐེངས་བཅུ་བཞི་པ་ཐོག་ཆོལ་ཁ་གསུམ་ཆིག་སྒྲིལ་དགོས་གལ་ཆེ་བ་གི་སྐོར་གླེང་མོལ་གནང་སྐོར་ཨོ་རྒྱན་བསྟན་འཛིན་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གི་རེད།
འདི་ཚེས་ཉི་ཤུ་རྩ་བརྒྱད་ཉིན་གྱི་སྔ་དྲོ་དབུས་གཙང་ཆོལ་ཁའི་གསོལ་མགྲོན་ཁང་གི་ཡང་སྟེང་ཚོགས་ཁང་དུ་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྤྱི་འཐུས་ཨ་ཅར་ཡ་ཡེ་ཤེས་ཕུན་ཚོགས་ལགས་དབུ་བཞུགས་ཐོག་བོད་མི་མང་དབུས་གཙང་སྤྱི་འཐུས་རྣམ་པ་ཁག་ཅིག་དང་དབུས་གཙང་ཆོལ་ཁའི་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་དང་ཚོགས་གཞོན་སྤྱི་ཟུར་འཇིགས་མེད་འབྱུང་གནས་ལགས་རྒྱུན་ལས་རྣམ་པ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་གཞན་ཡང་ཕྱོགས་མཐའ་ཁག་ནས་ཕེབས་པའི་དབུས་གཙང་ས་གནས་རྒྱུན་ལས་བཅས་ལྷན་འཛོམས་ཡོད་པའི་ཐོག་སྐུ་མགྲོན་གཙོ་བོ་སྤྱི་འཐུས་ཚོགས་གཞོན་མཆོག་གིས་བཀའ་སློབ་གསུང་བཤད་གནང་གསལ་དུ། བོད་ཆོལ་ཁ་གསུམ་དེ་བཞིན་རང་བཞིན་གྲུབ་པའི་ལོ་རྒྱུས་ལྡན་པའི་སྒྲིག་འཛུགས་ཤིག་ཆགས་ཀྱི་ཡོད་སྟབས་ནང་ཁུལ་འཆམ་མཐུན་གནང་དགོས་པ་དང་སྒྲིག་འཛུགས་ཁག་སྲ་བརྟན་བྱུང་བ་ཡིན་ན་དེས་བོད་མིའི་སྒྲིག་འཛུགས་སྲ་བརྟན་ལའང་ཕན་གྱི་རེད་ཅེས་གསུངས་གནང་བ་དང་ཆབས་ཅིག་བོད་མི་ཚོས་བོད་ཀྱི་བདེན་པའི་ལོ་རྒྱུས་ཀྱི་གནས་ལུགས་ཆ་ཚང་ཤེས་དགོས་པ་དང་དེ་བཞིན་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ཤེས་པ་དང་མ་འོངས་བོད་ཀྱི་དཀའ་ངལ་སེལ་ཐབས་སླད་བོད་རྒྱ་ཞི་མོལ་དང་དབུ་མའི་ལམ་གྱི་སྲིད་བྱུས་བཅས་ལ་གཟིགས་ཞིབ་ཀྱིས་མདོ་དོན་བོད་ཀྱི་འདས་པའི་ལོ་རྒྱུས་དང་མ་འོངས་གནས་སྟངས་ད་ལྟའི་གནས་སྟངས་བཅས་ཤེས་པའི་ཐོག་ནས་ཕྱི་ཡི་རྒྱབ་སྐྱོར་འཚོལ་ཐབས་གནང་དགོས་པ་དེ་གལ་ཆེ་རེད་ཅེས་གསུངས་གནང་སོང། གཞན་སྤྱི་ཚོགས་ཅིག་ལ་ཡ་བོད་དོན་ལ་ཡ་རྒྱབ་སྐྱོར་བྱེད་ཡ། བོད་པའི་རྩ་དོན་ལ་ཡ་རྒྱབ་སྐྱོར་ཡོང་ཡས་ཀྱི། མི་སྣ་ག་འདྲ་ཅིག་བྱེད་ཀྱི་ཡོད་པ་ཡིན་ནའི། ཞབས་འདེགས་ཡོང་མཁན་གཅིག་པོ་གཅིག་མ་ཡིན་པའི་ཀྱི། རང་དབང་ཅན་གྱི་རྒྱལ་ཁབ་ཀྱི། མི་སེར་ཇི་འདྲ་ཅིག་མཉམ་དུ་ལ་ཡ་འབྲེལ་བ་གནང་གི་ཡོད་པ་ཡིན་ནའི། ཉིན་ཞག་ལ་ཡ་འབྲེལ་བ་ཡོང་གི་ཡོད་པ་ཡིན་ནའི། བོད་ཀྱི་གནད་དོན་འདས་མ་འོངས་ད་ལྟ་གསུམ་དེ་འགྲེལ་བཤད་རྒྱབ་ཐུབ་པ་ཡིན་ན། ཨ་ནི་རང་བཞིན་གྱིས་བོད་པའི་ཀྱི་གནད་དོན་འདི་ཤེས་པའི་རྟོགས་པའི་ཐོག་ནས་བོད་པ་ལ་རྒྱབ་སྐྱོར་ཡོང་ཡ་དེ་འདི་རེད་ཅེས་ཞུ་གི་ཡོད། ཡང་སྐབས་དེར་དབུས་གཙང་ཆོལ་ཁའི་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་ཀྱིས་ལོ་རྒྱུས་ཐོག་ང་ཚོ་ནང་ཁུལ་ཆིག་སྒྲིལ་མ་བྱུང་བའི་རྐྱེན་གྱིས་གྱོང་གུད་ཆགས་ཡོད་ཀྱང་ད་ཆ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་འོག་ཆིག་སྒྲིལ་ཡག་པོ་ཡོད་པ་འདིའི་ཐོག་ཚང་མས་མུ་མཐུད་འབད་བརྩོན་གནང་དགོས་པའི་སྐོར་འབོད་སྐུལ་འདི་ལྟར་གནང་སོང། བོད་ཆོལ་ཁ་གསུམ་གཙོ་བོ་བྱས་པའི་ཚང་མས་ཀྱི་མི་མང་ཚང་མས་ཀྱི་བྱས་རྗེས་ཆེན་པོ་བཅས་དང་དངོས་གནས་ཀྱི་རྒྱལ་བ་མཆོག་གི་དགོངས་པ་སྒྲུབ་པའི་རྒྱལ་བ་མཆོག་གི་དགོངས་གཞི་སྒྲུབ་པའི་ལ་ང་ཚོས་ཕྱར་གྲུ་མཉམ་འདེགས་བྱས་པའི་ཀྱི་བྱས་རྗེས་ཆེན་པོ་གཅིག་རེད། འདི་ཚོའི་ཐོག་ལ་ཡང་མུ་མཐུད་ནས་ཀྱི་ང་ཚོས་ཆོལ་ཁ་གསུམ་གྱི་མི་ཐོག་ནས་ཀྱི་དཀའ་ལས་སྐྱོན་དགོས་ཡ་དང་འདི་ཚོ་ལ་ཐུགས་ཁུར་གནང་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད། དབུས་གཙང་ཆོལ་ཁའི་ཚོགས་ཆེན་འདི་བཞིན་ལོ་གསུམ་རེའི་མཚམས་འཚོགས་ཀྱི་ཡོད་པ་དང་ཐེངས་འདིའི་ཚོགས་འདུའི་ནང་ཨ་མི་རི་ཀ་དང་སུའུ་ཙེ་ལན། རྒྱ་གར་བལ་ཡུལ་འབྲུག་བཅས་ས་གནས་ཁག་ཉི་ཤུ་རྩ་གཉིས་ལྷག་ཙམ་ནས་ཚོགས་བཅར་བ་བརྒྱ་སྐོར་ཞིག་ནས་མཉམ་ཞུགས་གནང་ཡོད་པའི་སྐོར་དབུས་གཙང་ཆོལ་ཁའི་ཚོགས་གཞོན་སྤྱི་ཟུར་འཇིགས་མེད་འབྱུང་གནས་ལགས་ཀྱིས་ངོ་སྤྲོད་གནང་བྱུང། པར་པ་འཇིགས་མེད་སྙན་གྲགས་དང་གསར་འགོད་པ་ཨུ་རྒྱན་བསྟན་འཛིན་གཉིས་ཀྱིས་དབུས་གཙང་ཆོལ་ཁའི་ཚོགས་ཁང་ནས།

ཐེངས་འདིའི་གསུང་བཤད་ཀྱི་བརྗོད་བྱ་གཙོ་བོ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་སུ་ད་ལྟའི་བར་དུ་བོད་ཀྱི་རྩ་དོན་ཆེད་དུ་སྐུ་ལས་ཚད་མེད་སྐྱོན་བཞིན་ཡོད་པ་དང་ལྷག་པར་དུ་བོད་ཀྱི་གནས་སྟངས་དེ་ཧ་ཅང་གི་ཉག་ཕྲ་བའི་གནས་སུ་གྱུར་ཡོད་པས་ད་ལྟའི་བོད་ཀྱི་གཞོན་སྐྱེས་ཚོ་ནི་མ་འོངས་བོད་ཀྱི་གནས་སྟངས་དེ་གང་འདྲ་ཞིག་ཆགས་ཀྱི་ཡོད་མེད་ལ་རག་ལས་ཡོད་པ་རེད་ང་ཚོ་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཡོད་ན་ཡང་དོན་ངོ་མར་གོང་ས་མཆོག་གིས་ཐུགས་རེ་གནང་ས་གཙོ་བོ་ནི་བོད་ཀྱི་གཞོན་སྐྱེས་ཚོ་དང་ན་གཞོན་སློབ་ཕྲུག་ཚོ་ཆགས་ཀྱི་ཡོད། ད་ལྟ་བོད་ཀྱི་གཞོན་སྐྱེས་ཚོས་རང་རེའི་མི་རིགས་ཀྱི་ཁྱད་རྟགས་སོ་སོའི་རིག་གཞུང་དང་དེང་དུས་ཀྱི་རིག་གཞུང་གཉིས་ཟུང་དུ་འབྲེལ་བའི་སྒོ་ནས་རྗེས་ལུས་མ་ཐེབས་པ་ཞིག་དང་འཛམ་གླིང་ཁྱོན་ཡོངས་སུ་སྤོབས་པ་བྱེད་ཐུབ་པ་ཞིག་བཟོ་དགོས་པར་གསུངས་ཡོད། སྐྱབས་མགོན་རིན་པོ་ཆེས་སྐུ་ལས་ག་ཚོད་ཅིག་སྐྱོན་ཞིང། མི་ཐོག་རྒན་པ་ཚོས་དཀའ་ལས་ག་ཚོད་ཅིག་བརྒྱབ་ཞིང་འདི་རྩ་བ་ནས་ཧ་གོ་ཡོད་མ་རེད། བྱས་ནས། ད་མི་ཁ་བདེ་པོ་གཅིག་གཉིས་ཅིག་བྱུང་རྗེས་ཨ་ནི་སྐྱབས་མགོན་རིན་པོ་ཆེར་མཚན་སྨད་ཤོད་ལ་དེ་འདྲ་བྱས་པའི་སྐབས་ལ། ཨ་ལོ་གཞོན་པ་ཚོ།